པར་སྐྲུན་ཞུས་པ་ཞིག་རེད་ད་དེ་དེའི་ཅིག་ལོ་ཙཱ་བྱེད་མཁན་དེ་དེ་འོ་རེད་ད་ག་རེད་འདི་བོད་ཀྱི་དུས་བབ་ཀྱི་རྩོམ་སྒྲིག་པ་ཟུར་པ་དང་ད་ལྟ་དེ་ཨ་མི་རི་ཀ་ནང་གི Indiana University སློབ་གྲྭ་ཆེན་མོ་དེ་ནང་ན་བོད་ཡིག་དགེ་རྒན་གནང་མཁན་དགེ་འདུན་རབ་གསལ་ལགས་ཀྱིས་བོད་ཡིག་ཡར་བསྒྱུར་ནས་ད་རྒད་པོ་དང་རྒྱ་མཚོ་ཟེར་ནས་དེབ་འདི་དེ་པར་སྐྲུན་བྱས་འདུག་ད་ཅིག་དེབ་འདི་ད་གཅིག་དགུ་ལྔ་བཅུ་ང་གཉིས་ལོར་བརྩམས་པའི་རྗེས་སུ་ཅིག་རྩོམ་པ་པོ་འདི་ལ་ལ་དེབ་ཀྱི་ནང་གི་ཅིག་སྒྱུ་རྩལ་གྱི་ཆ་ནས་ད་ཁོང་ལ་གཟེངས་རྟགས་ཆེན་པོ་ཐོབ་མྱོང་མཁན་དེ་འདྲ་ཅིག་རེད་ད་དེབ་འདིའི་ནང་གི་བརྗོད་བྱ་གཙོ་བོ་དེ་ད་ཁྱུ་བ་གི་ད་ཉ་པ་ད་རྒད་པོ་ཅིག་གིས་ད་ལོ་དེ་གི་ཅིག་ད་ག་རེ་ད་ཕྱི་ཟླ་དགུ་པ་ནང་ད་ཅིག་ད་ཉ་མོ་འཛིན་གར་སོང་ནས་ཉི་མ་བརྒྱད་ཅུ་གྱ་བཞི་གི་རིང་ལ་ད་ཉ་མོ་གཅིག་ཀྱང་མ་ཟིན་པ་ཅིག་ཡང་ཉི་མ་བརྒྱད་ཅུ་གྱ་ལྔ་པ་དེ་ལ་ད་ཡང་བསྐྱར་མཚོའི་ནང་ལ་ཕྱིན་ནས་དེ་ནས་ཉི་མ་ཁ་ཤས་ཅིག་གི་རིང་ལ་ཉ་ཆེན་པོ་ཅིག་ད་ཚུར་ཅིག་ཁུར་ནས་ཡོང་ཡ་གི་ཅིག། ད་ཧུར་བརྩོན་ཆེ་བ་དང་སོ་སོ་གི་ཅིག་སྙིང་སྟོབས་དེ་མ་ཞུམ་པ་བྱས་ནས་ད་ཡང་གྲུབ་འབྲས་ཐོབ་ཡ་དེ་འདྲ་ཞིག་རེད་ད་དེ་ནང་གི་བརྗོད་བྱ་གཙོ་བོ་དེ་ད་མི་གི་ཅིག་སྙིང་སྟོབས་དང་དེ་བཞིན་ད་རྣམ་དཔྱོད་ད་གྲོགས་པོ་གི་བར་གི་ཅིག་མཛའ་འབྲེལ་དེ་གསལ་བོ་མཚོན་ཡ་གི་དེ་འདྲ་གི་དེབ་ཅིག་རེད་འདུག་བརྗོད་བྱ་དཔེ་ཕྱུག་པོ་རེད་འདུག་རྩོམ་པ་པོ Ernest Hemingway གྱི་ལོ་རྒྱུས་གསུང་རོགས་གནང།

དམག་འཁྲུག་གི་ནང་དྭང་བླངས་བྱས་ནས་སོང་ནས་ད་ཁོ་དམག་མི་རང་མ་ཡིན་པ་ཅིག་དམག་མི་གི་ཆ་རྐྱེན་ཁོ་རང་འདང་མི་འདུག་དེ་འདྲ་ཡིན་ཙང་ཅིག་མྱུར་སྐྱོབ་གི་མོ་ཊ་གཏོང་ཡ་གི་དེ་འདྲ་རོགས་པ་བྱས་དེ་ནས་ཡང་ད་དམག་མི་ཅིག་རོགས་པ་བྱས་ཡའི་སྐབས་དེ་ལ་ཁོ་རང་གི་མོ་ཊ་སྒང་ལ་ཡང bomb གཡུགས་ནས་ཡང་ཁོ་རང་ལ་དཔེ་རྨས་སྐྱོན་ཞེ་པོ་ཅིག་ཕོག་ནས་ཅིག་ཏོག་ཙམ་མིན་ན་ཅིག་ཤི་སོང་བ་དེ་འདྲ་ཅིག་རེད་འདུག་དེ་ནས་ཡང་ད་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་གཅིག་གི་ལོ་དེ་ལ་ད་ཧྥི་རན་སིའི་ནང་དུ་ཡང་དེ་ནས་གནས་འཁོད་ནས་དེ་ནས་ཡུན་རིང་པོ་ཅིག་བསྡད་པའི་སྐབས་སུ་ད་སྐབས་དེ་དུས་ཅིག་འཛམ་གླིང་གི་སྟེང་གི་སྐད་གྲགས་ཅན་གྱི་སྒྱུ་རྩལ་པ་དང་རྩོམ་པ་པོ་མང་པོ་ཞིག་ཡོད་ཡང་ཁོ་རང་ཚོ་མཉམ་དུ་གྲོགས་པོ་ཆགས་ད་ཁོ་རང་ཚོ་གི་ནང་དུ་ཡང་ཅིག་བགྲོ་གླེང་མང་པོ་བྱུང་ནས་ཅིག་ད་ཅིག་སེམས་སྐྱིད་ད་ཅིག་མང་པོ་བྱུང་ཡ་ཅིག་དེ་འདྲ་ཅིག་རེད་འདུག་ད་དེ་ནས་ད། ཡང་ད་རུང་ཆིག་སྟོང་དགུ་བརྒྱ་སུམ་ཅུ་ད་སུམ་ཅུ་ཐམ་པ་གི་ནང་དེ་ལ་ད་ཨ་མི་རི་ཀ་ནང་གི་ད Key West ཟེར་ནོ་དེ་གི་ནང་དུ་དེ་ཡང་ད་གཅིག་དགུ་ལྔ་བཅུ་ང་གསུམ་གི་ལོ་དེབ་འདི་བརྩམས་པའི་རྗེས་སུ་ད་དེབ་འདི་ལ་ཡང་གཅིག་གཟེངས་རྟགས་ད Pulitzer ད་དགའ་རྟགས་ཆེན་པོ་དེ་དང་ཡང་དེ་བཞིན་ད་དེ་གི་རྗེས་ནས་ཡང་གཅིག་ནོ་སྦེལ་གི་རྩོམ་རིག་གི་དགའ་རྟགས་ར་ཐོབ་འདུག་བ་ད་ཡིན་ན་ར་ད་སྟབས་མ་ལེགས་པ་ཅིག་ད་གཅིག་དགུ་དྲུག་ཅུ་རེ་གཅིག་གི་ལོ་དེ་ལ་ད་ཁོ་རང་ཡང་གཅིག་སེམས་ཁམས་སྐྱིད་པོ་མ་བྱུང་བ་བྱས་ནས་ད་གཅིག་རང་སྲོག་རང་གིས་བཅད་ནས་ཅིག། ཤི་སོང་བ་དེ་འདྲ་ཞིག་རེད་ཡིན་ན་ར་ད་ཁོ་རང་གྲོངས་བའི་རྗེས་སུ་ཡང་ད་ཁོ་རང་གི་དེབ་ཁ་ཤས་ཅིག་ད་རུང་དཔར་སྐྲུན་བྱས་འདུག་ད་དེབ་མཐའ་མ་དེ་གཅིག་དགུ་བརྒྱད་ཅུ་གྱ་དྲུག་གི་ལོ་ཡང་ད་གཞི་ནས་དཔར་སྐྲུན་བྱས་ཡ་དེ་འདྲ་ཞིག་རེད་འདུག་དེ་རིང་ཁ་སང་གི་ཨ་མི་རི་ཀའི་སྤྱི་ཚོགས་ནང་ལ Ernest Hemingway གིས།

རྒྱ་མཚོ་དང་ད་རྒན་པོ་དང་རྒྱ་མཚོ་ལབ་ཡ་དེབ་འདིའི་ནང་ན་ཅིག་དེབ་གཞན་དག་དང་མ་འདྲ་བ་ཅིག་ནི་མི་དང་མིའི་དབར་ན་སྐད་ཆ་བཤད་ཡ་མང་པོ་ཅིག་ཡོད་མ་རེད་ད་རྒན་པོ་ཁོ་རང་ཉི་མ་བརྒྱད་ཅུ་གྱ་བཞིའི་བར་དུ་ད་ཉ་གཅིག་ཀྱང་འཛིན་མ་ཐུབ་པ་ཞིག་ནི་ཉི་མ་བརྒྱད་ཅུ་གྱ་ལྔ་ལ་ཁོ་རང་གཅིག་པོ་རྒྱ་མཚོ་ནང་ཕྱིན་ནས་ད་སྐད་ཆ་བཤད་ས་གཅིག་ར་ཡོད་མ་རེད་ད་ཡིན་ན་ར་དེབ་འདི་ཁ་ཚང་ཅིག་ཁོ་རང་གི་སེམས་ཀྱི་འགྱུ་བ་དེ་བརྗོད་གི་ཡོད་པ་ཡང་ན་ཅིག་ཁོར་ཡུག་ད་རྒྱ་མཚོ་དང་གྲུ་གཟིངས་དང་ཉ་མོ་དང་ཡང་ཅིག། སྐར་མ་ལ་བརྟེན་ནས་གཅིག་གཅིག་ག་རེ་ཁ་ཕྱོགས་གཏན་འབེབས་བྱ་ས་དང་ཡང་གཅིག་རླུང་གི་རྒྱུ་ཕྱོགས་དང་ཡང་གཅིག་རྦ་རླབས་ཀྱི་འགྲོ་ཕྱོགས་དང་བསྟུན་ནས་ཡང་ཉ་མོ་ད་ག་བ་ན་ཡོད་ཀྱི་རེད་ཟེར་ན་འདྲ་བོ། ཡང་དཔེར་ན་གཅིག་ད་རྒྱ་མཚོ་ནང་ན་ཉ་མོ་གཅིག་འཕུར་ཐུབ་ཡ་གི་ཉ་མོ་ཆུང་ཆུང་གཅིག་ཡོད་བ། དེ་རིགས་དེ་ཚོ་ཡར་འཕུར་གི་ཡོད་ཡ། ཡང་དེ་ལ་བརྟེན་ཏེ་དེ་ནས་ག་རེ་ག་རེ་ཧ་གོ་གི་རེད་ཟེར་ན་ཡང།

དེབ་འདིའི་ནང་གི་བརྗོད་བྱ་གཙོ་བོ་དེ་སོ་སོ་ལ་ཡིད་ཆེས་བྱེད་དགོས་ཡ་དང་ད་སོ་སོ་གི་གི་གང་ན་ར་ཅིག་བློ་ཞུམ་པ་མེད་པ་དེ་གལ་ཆེན་པོ་ཡིན་པ་མུ་མཐུད་དུ་འབད་བརྩོན་བྱས་ན་ནམ་ཡང་ད་གྲུབ་འབྲས་ཆེན་པོ་ཞིག་ཐོབ་གི་རེད་བ་ད་བརྗོད་བྱ་གཙོ་བོ་ཆགས་གི་འདུག། ཁོ་རང་གིས་དེབ་མང་པོ་རྩོམ་ཡོད་རེད་ད་ལྟ་འདི་ཡིན་ན། གཟེངས་སུ་ཐོན་པའི་བྱ་དགའ་ཡང་ཐོབ་མྱོང་ཡོད་རེད་ཨ་ནི་ཁོ་རང་གི་སྐུ་ཚེའི་ལོ་རྒྱུས་ནང་ལ་ཡིན་ན་ནོ་བེལ་ཞི་བདེའི

ད་ད་ལྟ་ད་བོ་ད་ཅིག་འགྲེམས་སྟོན་ཁང་ཞིག་ཆགས་ནས་ད་མི་མང་པོ་འཛམ་གླང་ག་ས་གང་ནས་མི་མང་པོ་དེ་ལ་ལྟད་མོ་ལྟ་གི་འགྲོ་གི་འདུག་ད་ང་ཁང་པ་དེ་ནང་ལྟད་མོ་ལྟ་གི་ཕྱིན་ནས་ལྟད་མོ་ལྟ་གི་ཕྱིན་དུས་ཅིག་བག་ཆགས་འདྲ་བོ་དཔེ་གཏིང་ཟབ་པོ་ཅིག་བྱུང་སོང་ད། དེ་ཁང་པ་དེ་ནང་ན་ད་སྔོན་ཆད་ཁོ་རང་གི་ཉལ་ས་རེད་ལབ་ཡ་འདྲ་བོ་ད་ཁོ་རང་གི་ཅིག། རྩོམ་རྒྱག་ས་གི་ད་ད་ལས་ཁུངས་འདྲ་བོ་ཁང་པ་རེད་ཟེར་ར་འདྲ་བོ། ཡང་ད་ནི་ཡང་ཅིག་ཁོང་རང་གི་བཙུགས་ཡག་གི་ཤིང་སྡོང་རེད་ལབ་ཡ་ལྟ་བུ་ད་དེ་འདྲ་མང་པོ་བྱུང་འདུག་ད་ནི་ཡང་ཆེད་དུ་དེ་ལ་ཡང་ཅིག་འགྲེལ་བཤད་རྒྱག་མཁན་གི་མི་སྣ་ར་ཁ་ཤས་ཅིག་འདུག་ད་སུ་དང་སུ་དང་ལྟ་སྐོར་དུ་ཕྱིན་ན་ཡང་ད་ཧེ་མིན་བེ་གི་ཅིག་མི་ཚེའི་ལོ་རྒྱུས་དང་ཁང་པ་འདི་ནང་གི་ཁོང་རང་ག་རེ་ག་རེ་གནང་ཡ་དང་དེ་འདྲ་གི་སྐོར་ནས་འགྲེལ་བཤད་རྒྱག་གི་འདུག་ད་དེའི་སྐབས་དེ་ལ་ད་འོང་དེ་རང་ནང་དེབ་གི་ཚོང་ཁང་ཞིག་འདུག།

ཅིག་ལོ་རྒྱུས་དང་དེ་འདྲ་གི་གནས་སྟངས་ཅིག་དེབ་ཅིག་གི་སྟེང་གསལ་པོ་བྱེད་ཀྱི་ཡོད་ཙང་ད་འདི་འདྲ་བོ་ཡིན་ན་ཡང་ཅིག་འགྲོ་ཞོར་འདུག་ཞོར་ར་ཀློག་ཆོག་ཡ་ད་བརྩམས་སྒྲུང་ཅིག་ཡིན་ཙང་ཡང་ངལ་གསོ་གི་ཚུལ་དུ་ཟེར་ན་ར་འདྲ་གི་སོ་སོ་གི་ཡང་ཅིག་ད་ག་རེ་ད་ཉ་པ་གི་འཚོ་བ་ཟེར་ན་འདྲ་གི་རྒྱ་མཚོ་ཁ་གི་འཚོ་བ་ཟེར་ན་འདྲ་གི་དེ་ཚོ་ཚང་མ་ཤེས་རྟོགས་ཡོང་བའི་ཆེད་དུ་ཡང་ཅིག་ཀློག་ཡ་ལ་ཡང་སྟབས་བདེ་བོ་འདུག་ཡང་ཅིག་སྤྱི་ཚོགས་ཤིག་ཧ་གོ་ཡ་ལ་ཡང་ཕན་ཐོགས་གི་འདུག་བསམ་ན་ད

ད་ང་རང་ཚོའི་འཚོ་བ་དེ་དང་འབྲེལ་བ་མེད་ཙང་དཔེར་ན་གཅིག་གྲུ་གཟིངས་གི་ནང་གི་ཅ་ལག་དང་ཡང་ཉ་མོ་གི་རིགས་དེ་ཚོ་འགྲེལ་བཤད་རྒྱག་དུས་གཅིག་ག་འདྲ་ཞིག་ཡིན་ན་ཟེར་འདོད་ན་སྟབས་ལེགས་པ་ཞིག་ལ་ད་རེད་ད་དེབ་འདི་ད་ལྟ་ད་གློག་བརྙན་ར་ཡོད་རེད་ཡང་གཅིག་སོ་སོའི་ལྟད་མོ་ལྟ་ཡ་ཞིག་ར་ཡོད་རེད། ལགས་སོ་ལགས་སོ། དེབ་འདིའི་ནང་ལོགས་ལ་ད་གཅིག་གི་མིའི་ལྷན་སྐྱེས་ཀྱི་ནང་ནས་སྙིང་སྟོབས་ཟེར་ཡ་དེ་དང་ཞུམ་ཡ་མེད་པ་དང་དེ་མི་མི་ཚེ་དཀའ་ངལ་ཟེར་ཡ་དེ་ག་དུས་ཡིན་ནའང་སྙིང་སྟོབས་མ་ཞུམ་པའི་ཐོག་ནས་གདོང་ལེན་བྱེད་དགོས་ཡ་གཙོ་བོ་ལམ་སྟོན་བྱེད་གི་ཡོད་ས་རེད་འགྲེལ་བཤད་ནང་དེ་འདྲས་ཁྱེད་རང་གི་གོང་དུ་ད་ལྟ་གསུངས་སོང། སྒྲུང་ནང་ཡོད་པའི་ཉ་པ་རྒན་པོ་དེ་སུ་རེད། ཨོ་ད་ཉ་པ་རྒན་པོ་དེ་ད་སྒྲུང་གི་ནང་གི་ད་མི་སྣ་གཙོ་བོ་གཉིས་ནང་གི་ད་གཙོ་བོ་གི་ད་ཁོ་རང། གཙོ་ཆེ་ཤོས་དེ་རེད། ད་ཁོ་རང་ཁུ་བ་གི་ཡོད་ད་ཉར་བ་ཅིག་རེད་ད་ལོ་ཆེན་པོ་ཅིག་ཡིན་ས་རེད་ཡིན་ན་ར་ཁོ་རང་ནང་འགྲེལ་བཤད་བྱེད་པ་ལྟར་ན་ད་མི་གི་གཟུགས་པོ་ལ་བལྟས་ན་ཅིག་རྒས་འཁོགས་འདྲ་བོ་ཅིག་ཡིན་ན་ཁོ་རང་གི་མིག་དེ་ཅིག་རྒྱ་མཚོ་ནང་བཞིན་སྔོན་པོ་ཡིན་པ་ཅིག་བྱམས་སེམས་ལྡན་པ་ཡང་ཅིག་སྤྲོ་སྣང་ལྡན་པ་ཅིག་གཞོན་སྐྱེས་ཀྱི་མདོག་ཡོད་པ་ད་མི་དེ་འདྲ་ཅིག་ཡིན་ཟེར་ནས་ལབ་ཀྱིན་འདུག་ད་ཁོ་རང་གི།

ཉི་མ་བརྒྱད་ཅུ་གྱ་བཞི་ལ་ལམ་འགྲོ་མ་འགྲོ་ནས་ད་དུང་དེ་འདྲའི་སེམས་ཤུགས་སྐྱེད་ནས་བྱས་ཡ་དེ་འདྲའི་ག་འདྲའི་ཅིག་བྱ་རེད། རེད་ད། ངེས་ནས་རེད་ད། དེབ་འདིའི་ནང་གི་ཡང་ཅིག་ཉ་བ་རྒད་པོ་ཁོ་རང་གི་རོགས་པ་བུ་གུ་ཆུང་ཆུང་ཅིག་ཡོད་པ་དེ་ད་ཁོ་རང་ལོ་ལྔ་ནས་བཟུང་སྟེ་ཉ་བ་ཁོ་རང་དང་མཉམ་དུ་ད་ཉ་འཛིན་གི་ཕྱིན་འདུག་དེ་ནས་བུ་གུ་ཆུང་ཆུང་དེ་གི་ཕ་མ་གཉིས་ཀ་ད་ཉི་མ་བཞི་བཅུ་གི

བུ་གུ་དེ་ཡིན་ན་ར་ཡིད་ཆེས་བྱེད་གི་འདུག་དེ་བཞིན་དུ་བུ་གུ་ཆུང་ཆུང་དེ་གིས་ར་ལབ་གི་འདུག་ང་ཕ་མ་གཉིས་ཀྱི་གཞན་དབང་དུ་གྱུར་ནས་ཅིག་ད་མི་གཞན་དག་དང་མཉམ་དུ་འགྲོ་དགོས་ཡ་མ་གཏོགས་ང་ཁྱོད་ལ་ཡིད་ཆེས་ཡོད་ཁྱོད་དང་མཉམ་དུ་ད་རུང་འགྲོ་གི་ཡིན་ཟེར་ནས་ཡང་ཅིག་དེ་འདྲ་གི་ད་ཡིད་ཆེས་དང་གདེང་ཚོད་དེ་བྱེད་གི་འདུག། ཨ་ད་དེབ་དེའི་སྐོར་ལ་གང་འཚམས་གསུངས་ཚར་སོང་དེབ་དེ་ལ་ཁྱེད་རང་གི་ངོས་ནས་ཁྱད་ཆོས་ག་རེ་ཟིག་ཡོད་ན་ནི་ད་ལྟ་ད་ཉ་པའི་སྐོར་གྱི་སྒྲུང་དེ་འདྲ་ཁྱེད་རང་མི་ཚེ་ན་ཀློག་པ་ཐེངས་དང་པོ་ཡིན་ག་འདྲ་ཡིན།
རེད་ད་ཉ་བའི་སྐོར་གི་དེབ་འདི་ད་སྔོན་ཆད་ད་ངོ་མ་རྒྱ་ཡིག་གི་ནང་ད་འགྱུར་ཁ་ཤས་ཅིག་ཡོད་རེད་ད་ང་རང་ཚོ་བོད་ན་ཡོད་དུས་རྒྱ་ཡིག་གི་དེབ་ཅིག་མཐོང་མྱོང། ཡིན་ན་ར་ཅིག་ད་དེ་དུས་ཅིག་ད་བོད་ནང་གི་ཡོད་དུས་ཅིག་འགྲུལ་བཞུད་བྱ་ཡ་ད་དཔེར་ན་ཅིག་རྒྱ་མཚོའི་ཁ་ལ་འགྲོ་ཡ་གི་དེ་འདྲ་ད་ཁྱོན་ནས་མེད་ཙང

དེབ་མང་པོ་ཡིན་ན་ཅིག་མི་དང་མིའི་བར་གྱི་སྐད་ཆ་རེད་དེབ་འདི་ནང་ན་ད་རྒྱ་མཚོའི་ཁ་ནས་ད་མི་མི་ཧྲང་ཧྲང་གཅིག་རེད་མི་ཧྲང་ཧྲང་གཅིག་རེད་གྲུ་གཟིངས་ཆུང་ཆུང་གཅིག་རེད་དེ་ནས་ཉ་མང་པོ་རེད་ད་དེའི་སྐོར་ནས་ད་རྒད་པོ་ཁོ་རང་གི་ད་ཅིག་སེམས་ཁུར་མ་བྱུང་འདུག་གི་དཔེར་ན་བུ་གུ་ཆུང་ཆུང་དེ་དྲན་ནས་བུ་གུ་ཆུང་ཆུང་ཁོང་མཉམ་དུ་སྐད་ཆ་བྱེད་ཀྱི་ཡོད་གི་རྣམ་པ་ཡང་ན་ཡང་ཁོ་རང་གི་ཟིན་བཞག་གི་ཉ་མོ་ཆེན་པོ་དེ་དེ་རེད་དང་ཡང་ཁོང་དང་མཉམ་དུ་ཡང་སྐད་ཆ་བྱེད་ཀྱི་ཡོད་དཔེར་ན་ད་ངས་ད་རག་བར་དུ་ཉ་ཆེན་པོ་ཅིག་མ་བཟུང་བ་རེད་ད་དེ་རིང་ངས་ཉ་ཆེན་པོ་ཅིག་བཟུང་བ་ཡིན་ཙང་ཅིག་ངས་ཁྱོད་ཡིན་གཅིག་མིན་གཅིག་གསོད་གི་ཡིན་ཡིན་ན་ར་ཡང་ངས་ཁྱོད་གསོད་ཡ་དེ་ཅིག་འཇམ་པོ་བྱས་ནས་གསོད་གི་ཡིན་སོ་སོ་གི་དམ་བཅའ་དེ་བཞག་གི་ཡོད་ཡ་ཡང་ཉ་དེ་ཉ་ཆེན་པོ་དེ་གི་བུ་ཉ་ཆེན་པོ་དེ་ཆེན་པོ་ཡིན་པ་ཁོ་རང་གི་གྲུ་གཟིངས་ལས་ཆེན་པོ་ཅིག་ཡིན་ཙང་ད་གྲུ་གཟིངས་ཁོ་རང་དྲུད་ནས་ཕར་ཉིན་ཞག་ཅིག་ལ་འགྲོ་དུས་ལ་སོ་ད་ཁོ་རང་གི་ཡང་གསོལ་བ་བཏབ་པ་ད་གསོལ་བ་བཏབ་ནས། ད་ཁོ་རང་ནམ་རྒྱུན་གསོལ་བ་འདེབས་མཁན་ཅིག་ཡིན་ས་མ་རེད། ད་གལ་ཏེ་ང་ཁོ་རང་ཡག་པོ་བྱས་ནས་ཟིན་བཅུག་ན། ངས་ཅིག་ཞལ་འདོན་ཅིག་ཐེངས་མ་བཅུ་ཐམ་པ་ར་འདོན་གིན་ཅིག་ཐེངས་མ་བཅུ་ཐམ་པ་ར་འདོན་གིན་ཡང་ཉི་མ་གཉིས་པ་དེ་ལ་སླེབས་དུས་ད་ངས་ཞལ་འདོན་ཐེངས་བརྒྱ་འདོན་གིན་འདྲ་བོ་ལབ་ཡ་ད་དེ་འདྲ་གི་ཡང་ཅིག་ཁོ་རང་གི་སེམས་ཁམས་གི་འགྱུར་བ་དེ་ཅིག་དེའི་ཁྲོད་གི་ད།

ཚུར་གྱི་ཁ་དེ་ལ་སླེབས་བཞག་དེ་ད་ང་རང་དཔེ་ཅིག་ཤུགས་ཆེན་པོ་ཡིན་པ་དང་སྙིང་སྟོབས་ཆེན་པོ་ཡིན་པ་གི་རྟགས་མཚན་ཡིན་པའི་ཐད་ཀྱི་ཡིད་ཆེས་བྱུང་ཡ། ད་དེ་འདྲ་གི་སྐོར་དུ་ཡང་དཔེ་འབྲི་སྟངས་དེ་ཡང་ཅིག་གསལ་བོ་དང་ཤུགས་ཆེན་པོ་དེ་འདྲ་ཆགས་ཀྱི་འདུག། ད་དེ་འདྲ་ཟེར་དུས་མི་སྒེར་ཅིག་ཡིན་ན་ད་དེའི་ལུས་ངག་ཡིད་གསུམ་གྱི་གནས་སྟངས་དེ་ཡིན་ན་ཅིག་གི་ལུས་པོ་རྒས་ནས་ཨ་ནི་སེམས་ཀྱི་ཐོག་ནས་སེམས་འགུལ་སྟངས་དེ་བྱེད་ཨ་ནི་ལུས་ངག་ཡིད་གསུམ་གྱི་ནུས་པ་དེ་ད་ལྟ་ཡོད་པ་ལས་ལྷག་ག་ཡར་སྤར་བྱེད་ཨ་ནི་ཅིག་ལས་དོན་འགྲུབ་ཡ་དེ་འདྲ་ཅིག་གསུངས་ཡོད་རེད།
ཨེ་རེད་ད་སྙིང་སྟོབས་དང་རྣམ་དཔྱོད་ལ་བརྟེན་ན་ཅིག་ལས་ཀ་གང་ཡང་མི་འགྲུབ་པ་མེད་ལབ་ཡ་དེ་འདྲ་ཅིག་ཆགས་ཀྱི་འདུག། ལགས་སོ་པད་མ་རྡོ་རྗེ་ལགས་ཐུགས་རྗེ་ཆེ་གནང། ཐུགས་རྗེ་ཆེ། རྣམ་པ་ཚོས་ང་ཚོའི་དཔེ་དེབ་ངོ་སྤྲོད་ཀྱི་ལས་རིམ་དེ་གསན་གཟིགས་གནང་བར་ཐུགས་རྗེ་ཆེ།